ཉེ་དུས་སུ་ཨོ་སྟྲེ་ལི་ཡའི་ནང་དུ་འགྲུལ་བཞུད་དམ་དྲག་ལྷོད་དུ་སོང་བར་བརྟེན། ཏོག་དབྱིབས་ནད་དུག་གིས་གནོད་འཚེ་བྱུང་བའི་ས་ཁུལ་ཁག་ལ་ཡུལ་སྐོར་བསྐྱོད་མཁན་ཇེ་མང་དུ་འགྲོ་བཞིན་ཡོད་སྟབས་ས་ཁུལ་གྱི་ཚོང་ལས་གཉེར་མཁན་རྣམས་ལ་གཏམ་བཟང་ཞིག་ཡིན་ཡང་གྲོང་ཁྱེར་ནས་སྤྲོ་འཆམ་དུ་ཡོང་མཁན་རྣམས་ཀྱིས་ནད་དུག་འཁྱེར་ཡོང་བསམ་པའི་སེམས་ཁྲལ་བྱེད་བཞིན་ཡོད་འདུག་གྲོང་ཁྱེར་སིད་ནི་ནས་ཆུ་ཚོད་གཉིས་ཀྱི་རྒྱང་ཐག་ཡོད་པའི་ཁ་ཡ་མེ་གྲོང་སྡེ་ནི་ཡུལ་སྐོར་སྤྲོ་འཆམ་པ་འདུས་སའི་སྙན་གྲགས་ཅན་ཞིག་ཡིན། Gordon Tolman ལགས་ཀྱིས་སྟངས་འཛིན་གནང་སའི་ཁྱིམ་འགྲུལ་འཁོར་ལོ་འཇོག་ས་ཡོད་པའི་སྤང་ཐང་དེར་ཡུལ་སྐོར་བ་གང་ཟིན་པ་ཡིན་འདུག་ཁོང་གིས་སློབ་གྲྭའི་གུང་གསེང་འགོ་འཛུགས་ནས་བཟུང་སྤྲོ་འཆམ་དུ་ཡོང་མཁན་ལྡབ་ཀྱིས་མང་དུ་འགྲོ་ཚུལ་འགྲེལ་བརྗོད་གནང་དོན།
It's like unprecedented we've we're experiencing huge ང་ཚོར་ཁ་པར་དང་གློག་འཕྲིན་བརྒྱུད་འབྲེལ་བ་གནང་མཁན་མང་པོ་འདུག Victoria མངའ་སྡེ་ནས་ཀྱང་འབྲེལ་བ་བྱེད་མཁན་ཡོང་གི་འདུག་དེ་ནི Christmas གི་དུས་ཚོད་སླེབས་པ་འདྲ་བོ་རེད་འདུག།

དེར་སླེབས་རྗེས་ལས་ཀ་དང་ཕྲུ་གུ་གསོ་སྐྱོང་སོགས་ཀྱི་སེམས་ཁྲལ་མི་འདུག་ལ། སེམས་པ་ལྷོད་ལྷོད་འདུག། སྤྱིར་ས་མཐའ་ཁུལ་ཁག་ཏུ་ཏོག་དབྱིབས་ནད་ན་མཁན་ཐོན་མེད་ཀྱང་ས་ཁུལ་དེར་གནས་སྡོད་མཁན་གྱི་ཁྲོད་དུ། སློབ་གྲྭའི་གུང་སེང་སྐབས་ཕྱི་མི་ལས་ནད་དུག་ཁྱབ་པར་སེམས་ཁུར་ཆེན་པོ་ཡོད་འདུག།

If you're not prepared to um གལ་སྲིད་ཁྱེད་རང་ང་ཚོ་མངའ་སྡེས་གཏན་འབེབས་གནང་བའི་སྒྲིག་གཞི་ལག་བསྟར་གནང་ཐུབ་ཀྱི་མེད་ན་དེར་མ་ཡོང་རོགས་ང་ཚོའི་རེ་བ་ལ་མི་ཚང་མས་ཉེན་འགོག་ཆེད་སྒྲིག་ཁྲིམས་སྲུང་བའི་རེ་བ་ཡོད། ཡང་ཉེ་འགྲམ་དུ་ཡོད་པའི་བེ་རི་གྲོང་སྡེའི་སྲང་ལམ་དཀྱིལ་དུ་ཆགས་ཡོད་པའི་ཟ་ཁང་ཞིག་གི་སྦྱིན་བདག Alison Hayes ལགས་ཀྱིས་གསུངས་དོན།
ང་ཚོའི་ཟ་ཁང་ལ་བང་སྒྲིག་མཁན་མི་ལྔ་བཅུ་ང་བདུན་ཙམ་ནས་བརྒྱ་བར་མང་དུ་འགྲོ་ཡོད། སྟབས་མི་ལེགས་པ་ཞིག་ལ། བེ་རི་ས་ཁུལ་གྱི་ཟ་ཁང་ཁག་ནང་མི་ཤོང་ཚད་མང་པོ་མེད་པས་དེར་གནས་སྡོད་མི་ཚོས་སེམས་འཚབ་བྱེད་ཀྱི་ཡོད། དེ་ཡང་ས་མཐའ་ཁུལ་ཁག་གི་ཚོང་ལས་གཉེར་མཁན་རྣམས་ལ་དཔལ་འབྱོར་གྱི་ཁེ་ཕན་ཡོད་ཀྱང་ནད་ཡམས་དཔྱད་རིག་པ Mary Louise McLaws ལགས་ཀྱིས་གནམ་གཤིས་ཚ་རུ་འགྲོ་བ་དང་ལྷན་དུ་དམ་དྲག་ཡང་ལྷོད་ཡངས་འགྲོ་བར་བརྟེན་ནད་ཡམས་ཁྱབ་གདལ་གྱི་ཉེན་ཚབས་ཡོད་པ་དང་དབྱིན་ཡུལ་དུ་གནས་སྟངས་དེ་ལྟ་བུ་བྱུང་ནས་གྲོང་སྡེ་ཁག་ཏུ་དཀའ་ངལ་བྱུང་ཚུལ་ཁོང་གིས་འགྲེལ་བརྗོད་གནང་དོན། This is a lesson in the UK and in དབྱིན་ཡུལ་དང་ཧྥ་རན་སི་ལས་ང་ཚོས་ལེགས་ཆ་བླང་དགོས་པ་ཡིན། རྒྱལ་ཁབ་དེ་དག་ནང་བྱུང་བ་བཞིན་ང་ཚོའི་གྲོང་སྡེ་ཁག་ནང་ནད་ཡམས་ཁྱབ་གདལ་རིམ་པ་གཉིས་པ་དང་གསུམ་པ་འབྱུང་སྲིད་པ་རེད། དེར་བརྟེན་གལ་ཆེ་ཤོས་ནི། མི་རེ་ངོ་རེས་འགན་འཁྱེར་ནས་སོ་སོ་ན་བ་དང་དེར་དགོས་ངེས་ལག་བསྟར་གང་དགོས་པ་ཤེས་དགོས། འོན་ཀྱང་གུང་གསེང་དང་བསྟུན་ཚོང་ལས་གཉེར་མཁན་རྣམས་ལ་དགོས་མཁོའི་ཡོང་འབབ་མང་དུ་སོང་ཡོད་འདུག Tony Lewis ལགས་ནི Berry གྲོང་སྡེའི་ནང་ནང་ཆས་ཚོང་ལས་ཤིག་གི་སྦྱིན་བདག་ཡིན་འདུག་ཁོང་གིས་གསུངས་དོན།
ང་ཚོའི་ས་ཁུལ་ལ་དང་པོ་མེ་སྐྱོན་ཤོར་བ་དང་ཆུ་ལོག་བྱུང་བ། དེ་རྗེས་ནད་ཡམས་ཁྱབ་ནས་ཚང་མར་དཀའ་ངལ་ཆེན་པོ་བཟོས་ཡོད། འོན་ཀྱང་སྟབས་ལེགས་པ་ཞིག་ལ་བེ་རི་གྲོང་སྡེ་ནི་ཡུལ་སྐོར་སྤྲོ་འཆམ་པ་ཚོས་དགའ་པོ་བྱེད་སའི་ས་ཁུལ་ཞིག་ཡིན་པར་བརྟེན་དེར་སྤྲོ་འཆམ་དུ་ཡོང་བ་དང་སྒྲིག་ཁྲིམས་ཡང་ཡག་པོ་སྲུང་གི་འདུག

ཉེ་དུས་སུ་མངའ་སྡེ་ཁག་གིས་འགྲུལ་བཞུད་དམ་དྲག་ལྷོད་དུ་བཏང་བར་བརྟེན་མི་ཚང་མར་ཨོ་སི་ཀྲི་ལི་ཡའི་ནང་ཁུལ་འགྲུལ་སྐྱོད་ཀྱི་རང་དབང་ཐོབ་པ་ཡིན་འདུག་གནས་ཚུལ་དེ་ནི SBS ཀྱི་གསར་འགོད་པ་ཇཱེ་ནི་ཧྥེ་ཤེ་རེར་ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།